མཐའ་དེ་ལ་འབད་དེ་མཐའ་འབད་དེ་མཐའ་ལ་སོགས་པས། ད་ལུང་པ་ཁོ་ན་གང་འདི་པའི་སོར་བཅད་ནི་སོ་སོའི། ཚེ་སྔ་མ་ལ་འབད་ད་སྐྱེ་བ་སྔ་མ་ལ། སྐྱེ་བ་མང་པོ་ཞེ་པོ་ཅིག་བླངས་ཡོད་དེ་རིགས་སྐྱེ་བ་འདྲ་མི་འདྲ་བླངས་པ། གང་སྲོག་ཆགས་འདྲ་མི་འདྲ་འབུ་གྲོག་མ་དང་ཁྱི་དང་བ་ཕྱུགས་དང་གླང་གོག་ཚེར་འདྲ་མི་འདྲ་ལ་སྐྱེ་བ་བླངས་དམྱལ་བ་དང་ཡི་དྭགས་དེ་འདྲ་བླངས་ཡོད་རེད་དེ་རིགས་རིགས་གནས་སྐབས་ཀྱི་དེ་ཚོ་ད་ལྟ་མི་ཡི་རྣམ་པ་ལ་ཡོད་ཟེར་བ་ད་གང་ལྟར་གྱི་སོ་སོའི་སྐྱེ་བ་སྔ་མ། བས་ཞེ་པོ་ཅིག་སྐྱེ་བ་བླངས་ཡོད་རེད་དེ་ཚོ་ད་ལྟ་མི་ལ། ང་རང་ཚོ་དང་འདྲ་བ་ཞིག་མི་ལ་ཡོད་ནི་དེ་རྒྱབ་ལོགས་དེ་ནས་ཚོ་ཕྱག་འཚལ་ཡོད་ཡོད་བསམ་བསམ་བཏང་བཞག་ནི་ཡག་པོ་ཡོང་རེ་སོང་བ་རེད་གཞན་ཡང་ཕྱག་འཚལ་སྟངས་གཅིག་ལ་སོ་སོའི་ལུས་ལ་ནི་ལུས་པོ་མང་པོ་སྤྲུལ་ནི་ཡིན་ཕྱག་འཚལ་སོ་ད་ཡང་སོ་སོའི་ལུས་ལ་ལུས་པོ་མ་སྤྲུལ་ཐུབ་པའི་བསམ་བཏང་ན་ནི་ད་སོ་སོ་འདྲ་བ་ཞིག་མང་པོ་ཞིག་ཞིག་ཚོ་ཕྱག་འཚལ་གི་ཡོད་བསམ་བཏང་རྒྱུ་རེད་གལ་སྲིད་དེ་སྤྲུལ་ཐུབ་ཀྱི་མི་འདུག་ན་སྐྱེ་བ་སྔ་མ་ལ་དེ་འདྲ་ཡོད་ནི་ཡོད་རེད་ཁོ་ཚོ་དེ་འདྲ་མིའི་རྣམ་པ་ལ་ཚོ་ཡོད་ནི་རྒྱབ་ལོགས་དེ་ནས་ཚོ་ཕྱག་འཚལ་ཡོད་ཡོད་བསམ་བསམ་བཏང་ཅིག་སོ་སོ་ཚོ་གཅིག་པ་གཅིག་རྐྱང་འོ་འདུག་བྱས་ན་ཡང་སོ་སོ་ལ་ཕྱག་འཚལ་བའི་ཕན་ཡོན་བྱུང་དགོས་པ་རེད། འོ་འདུག་བྱས་གང་དུ་བསམ་བཏང་ཨ་ནི་ཚེ་འདིའི་སྤུན་སྤུན་ཀྱག་ལ་སོགས་དེ་ཚོ་མཉམ་པོ་བྱས་ད་ཁོ་ཚོ་བད་བད་སྡུག་བསྔལ་བད་ཞེ་པོ་ཅིག་མནར་བསྡད་ནས་བད་ད་ཁོ་ན་ཚོ་བད་དེ་གང་དྲག་ཅི་དྲག་ལ་ཐུག་ནས་ད་བད་ཡ་ཁོང་ཚོ་ལ་སྐྱབས་འཇུག་ཞུ་གི་ཡོད་ངས་མཉམ་པོ་ལ་སྐྱབས་འཇུག་ཞུ་གི་ཡོད་བསམ་པ་དང་ཁྱོད་རེ་ཡིན་ན་ད་འདི་ཚོ་ཡང་བད་ང་དང་གཅིག་པ་གཅིག་རྐྱང་བད་དེ་ད་གང་བྱེད་མ་ཤེས་མི་འདུག་ཤི་ཚར་ཙ་ན་ལམ་སང་དམྱལ་བ་དང་ཡི་དྭགས་དུད་འགྲོ་དེ་ཚོ་མར་འགྲོ་རྒྱུ་ཐག་ཆོད་ཆོད་པ་རེད་དཔེ་མི་སྲིད་རེད་གཅིག་པ་གཅིག་རྐྱང་རེད་ད་ང་རང་ཚོ་བད་སྡིག་པ་བསགས་པ་གཅིག་པ་གཅིག་རྐྱང་རང་རེད་བསམ་པའི་བསམ་བློ་བཏང་ནས་ཨ་ནི་ཁོང་ཚོ་ལ།

སོ་སོ་རྒྱབ་ལོགས་དེ་ནས་ཚོ་བད་སྤུན་སྤུན་ཀྱག་དང་ཚེ་འདིའི་ཕ་མ་ལ་སོགས་གང་ག་ལ་ཕྱག་འཚལ་གྱི་ཡོད་བསམ་བསམ། གོ་བྱུང་བ་ཨ་ནི་མཚམས་ཚང་ལ་ཡང། འདི་བར་ལ་ད་ཕྱག་མང་པོ་འཚལ་དགོས་དུས་མཚམས་མཚམས་ལ་དེ་ནི་འོ། ངས་མི་སྡིག་པ་དེ་ཚོ་དྲན་བྱས་མི་འདུག་བསམ་ཐག་ཆུང་མ་གཙང་ཉོ་མི་ཤེས་བསམ་པས་ཡང། དུས་སེམས་དེ་ཚོ་ཡག་གི་ཡག་པོ་ཡག་པོ་བསམ་བློ་བཏང་བྱས་ཁོ་ཨ་རུ་པ་རུ་བྱས། གོ་བྱུང་བ་ཨ་ནི་མཚམས་མཚམས་ལ་ཡང་ཡང་ཡི་གུ་འདུག་ཨང་འདུག་ལྷ་ག་རེ་ཡིན་ན་ཁོའི་སྐུ་མདོག་དེ་ཚོ་དེ་བས་དྲན་པར་བྱས། ཨོ་འདུག་བྱས་དེ་ནི་འོ། གང་ཞིག་ཕྱག་འཚལ་སྟངས་དེ་དག་ཡག་པོ་འཚལ་བ་རེད་ང་རང་ཚོ་དང་ཕྱག་འཚལ་བའི་ཏོག་ཙམ་ཧ་གོ་གི་ཡོད། གཞི་ནས་མི་ཤེས་ཉེས་ཤེས་གཡས་སོ་ར་ཡིན་ན་ད་གོ་གང་ཞིག་གང་འཚལ་འཚལ་ཞིག་ལ་དེ་བྱེད་རྒྱུ་རེད་མ་ཡང་འཚལ་སྟངས་ཡག་པོ་འཚལ་བར་ཟེར་ན་ཁོ་ཚོ་ལ་སྐྱོན་མཐོང་ནི། ད་དེ་ཕྱག་འཚལ་བ་དང་མ་འཚལ་བ་བྱས་ན་མ་འཚལ་བ་ཡག་ས་རེད་བསམ་བསམ་དེ་ལ་མི་འོང་ངེས་པ་ཡིན་པ་ད་ང་རང་ཚོ་ཏོག་ཏོག་ཙམ་གང་ཞིག་ཕྱག་འཚལ་ནས་ཕན་ཡོད་པ་དེ་ཧ་གོ་དུས་འཚལ་སྟངས་ཡག་པོ་ཤེས། ཤེས་མ་ཤེས་བས་གཟུགས་པོ་ཡང་དྲང་པོ་བྱས། གནུ་ཁོ་རང་གང་བྱས། མ། ཅིག་ཆགས་མ།

མགྲིན་པ་བྱས། སྙིང་ག་བྱས། འོ་དེ་གསུམ་པོ་དེ་ལ་གཏུགས་དགོས་ཡག་རེད། གསུམ་ཙམ་བཞི་ལ། ཨ་ནི་གང་ཅི་ཡ་ནས་མར་གཏུགས། ད་རེ་རེ་རེར་གཏུགས། དེ་ན་ཡ་དེ་གསུམ་པོ་གང་ཅི་ཡ་ཡ་ནས་མར་ཚེ་དེ་བྱས། ག་རེ་ཟེར། སྤྱི་བོ་ལ་གཏུགས། སྤྱི་བོ་ལ་ཡ་བཞག་ན་ཨ་ནི་མ་བྱས། སྙིང་གི་ཁ་ཐུག་དེ་ལ་མར་སླེབས་པ་བྱས། ཁོ་གཏུགས་སོ་མར་འཁྱེར་ནས་སྙིང་གི་ཁ་ཐུག་དེ་ལ་མར་སླེབས་པ་བྱས། ཨ་ནི་ལུས་སར་ཕབ་ཕྱག་འཚལ་བྱས་ཡང་ཁ་ཤས་དེ་འདྲ་བྱེད་མི་འདུག།

དེ་ལྟར་བྱེད་རྒྱུ་མ་རེད། ད་ཕྱག་འཚལ་ཁོ། ཕྱག་མར་ཡང་ས་ཡང་ཁོ་ཁ་ཐུག་རོ་མི་བཞག་ད་ཕྱག་ཐེངས་གཅིག་དང། ལག་པ་ལ་དེ་བྱས་ཟིན་ད། དེ་གར་སོ་ནག་གི་རང་གི་རིན་མ་ཏོ་ས་ཡིན་ཤེས། ཡང་ཁ་ཤས་ནི། ཡ་ལང་དེ་དང། ཁོ་དེ་བྱས་རིག་པ་དང་བྱས། བོད་དེ་འདི་བ་དེ་རང་གི་ཤི་ད་ཐོངས་སོ་དེ་ལྟར་བྱེད་རྒྱུ་མ་རེད་ད་ཕྱག་ཐེངས་གང་ཡག་ཡག་ཡག། ཐོ་བ་བཟོས་འོག་དེ་མ་གོ་ས་གང་དེ་ཐོ་བ་བཟོས་དེ་དེ། ཚ་ཚད་དེ་དང་གཅིག་ཡོང་དགོས་ས་རུ་དེ་དེ་ཙམ་ནས་མ་བྱས་པ་བྱས། གོ་བྱུང། འོ་འདུག་བྱས་ནས་ལྷ་དེ་ཚོ་དེ་མ་བྱས། ད་གཞི་ནས།

མཚམས་མ་མཆིས་པ་ལྔ་ཡི་ལས་བགྱིས་པ་དང་བགྱིད་དུ་སྩལ་བ་ཚེ་མི་དགེ་བ་བཅུ་ཡི་ལས་ཀྱི་ལམ་ཡང་དག་པར་བླངས་པ་ལ་ཞུགས། ཨོ་ཐུག་ཚེ་ནི་མ་བྱེད། ཐ་མ་ཡི་ལས་ཀྱི་སྒྲིབ་པ། སྤྱན་སྔར་མཐོལ་ལོ་མི་འཆབ་བོ་མི་སྦེད་དོ་སླན་ཆད་ཀྱང་གཅོད་ཅིང་སྡོམ་པར་བགྱིད་ལགས་སོ་ད་དེའི་ཁ་ཐུག་ལ་ཁོ་སོང། སྤྱན་སྔར་མཐོལ་ལོ་མི་འཆབ་བོ་མི་སྦེད་དོ་ཟེར་དུས་ཙམ་པ་ད་ག་གཅིག་ངས་འདི་འདི་བྱས་པ་རེད་ཁྱེད་རང་ཚོ་ཆ་ཚང་ངས་སྐྱག་རྫུན་བཤད་ན་ཁྱེད་རང་ཚོ་ཆ་ཚང་ཁྱེད་གཉིས་རེད་དེ་ཡིན་ཚ་ཐ་བས། ང་མ་སྡིག་པ་བྱས་པ་དེ་ལ་ངས་རྩ་ནས་གར་སོ་རེད་ཅིག་དེ་མ་སོང་ན་སྐྱག་རྫུན་དུ་མ་སོང་མ་བཤད་པ་ཞིག་ཁྱོད་རང་ཚོ་མདུན་དུ་འབད་དེ། བྱ་དང་དེ་ཞུ་གི་ཡོད་ངས་འདི་འདྲ་བྱས་པ་རེད་ཁྱེད་རང་ཚོས་མཁྱེན་གྱི་རེད་ད་རྩ་ནས་འགྲིག་མ་སོང་ད་ཕྱིན་ཆད་ཁྱེད་རང་ཚོའི་མདུན་ལ་བོད་ཁོང་ཚོ་ཡོད་སའི་རང་བསམ་དང་ནི་ཁོ་ཚོའི་མདུན་ལ་ཁོང་ཚོ་ཡོད་ས་དེ་ལ་བ་ཁས་ལེན་བྱེད་པ་སོར་བཞག་བྱུང་མ་རྩ་ནས་ཕྱིན་ངས་བཤད་གོ་ལ་གོ་ཡོང་ཨ་འུ་ཐུགས་ཟེར་ནས་དེའི་ཁ་ཐུག་ཏུ་ད་སབ་སབ་བསམ་བློ་བཏང་དགོས་རེད་ད་གོ་ཡོང་ཨ་འུ་དེ་ད་མགོ་ཡ་ཡ་ཉིན་མོ་དེ་ལ་ཡིན་གཅིག་མིན་གཅིག་བསམ་བློ་བཏང་ནས་ཐུགས་བཞེད་ཐུགས་བཞེད་ཧོ་ཐུགས་བཞེད་ཐུགས་བཞེད་ད་མ་ཁས་བྱེད་ནས་ཁ་སར་ནས་མི་འཆབ་བོ་མི་སྦེད་དོ་སླན་ཆད་ཀྱང་གཅོད་ཅིང་སྡོམ་པར་བགྱིད་ལགས་སོ་བྱེད། ད་སངས་རྒྱས་བཅོམ་ལྡན་འདས་ཐམས་ཅད་བདག་ལ་དགོངས་སུ་བདག་གིས་སྐྱེ་བ་ཐོས་ཟེར་ཏེ་བྱས་ནས་ཨ་ནི་བྱས་ནས་སོ་སོའི་དགེ་བ་བྱས་པ་དང་དེ་ཚོ་དྲན་པར་བྱས་ནས